ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་རེས་གཟའ་སྤེན་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པ་དང་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་གསར་བའི་ཕྱི་ཟླ་དང་པོའི་ནང་བོད་ཀྱི་ས་ཁུལ་མང་པོའི་ནང་ཏོག་དབྱིབས་རིམས་ནད་ཁྱབ་གདལ་ཤུགས་ཆེ་ཕྱིན་ཏེ་བོད་ཀྱི་རྒྱལ་ས་ལྷ་ས་དང་རྔ་བ། མཚོ་སྔོན་ཁུལ་ནས་ཏོག་དབྱིབས་རིམས་ནད་ཀྱི་ཁྲོད་ནས་རྒན་འཁོགས་མང་པོ་ཞིག་འདས་གྲོངས་ཕྱིན་ཡོད་ཀྱང། ཕྱི་ཟླ་དང་པོའི་ཟླ་མཇུག་ནས་བཟུང་ལྷ་ས་སོགས་སུ་ཏོག་དབྱིབས་རིམས་ནད་ཀྱི་གནས་སྟངས་ཅུང་ཉུང་དུ་ཕྱིན་ཡོད་པའི་རྣམ་པ་ཡོད་ཀྱང། ཏོག་དབྱིབས་འགོས་པའི་ནད་རྟགས་ཅན་གྱི་ནད་པ་མུ་མཐུད་ཐོན་བཞིན་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།

སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་ཀྱི་ལོ་རྒྱུས་དང་འབྲེལ་བའི་ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་ནིའུ་ཡོག་གི་བོད་མི་རྣམས་ལ་ཐོག་མར་གཟིགས་འབུལ་ཞུས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།

ཐེངས་འདིའི་གླེང་མོལ་ལེ་ཚན་ནང་སྐུའི་ན་བཟའ་ཆེན་མོ་བསྟན་འཛིན་ཆོས་དར་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མི་ལོ་བདུན་ཅུ་ལྷག་གི་རིང་ན་བཟའི་ཞབས་ཕྱི་བསྒྲུབས་པའི་མྱོང་ཚོར་དང་རྒྱ་གར་བཙན་བྱོལ་དུ་ཕེབས་པའི་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་གི་ཡིན།

རིམས་ནད་ཁྲོད་རྒན་རྒོན་མང་པོ་འདས་གྲོངས་སུ་ཕྱིན་ཡོད་པ་ལྟར། ཕྱི་ཟླ་དང་པོའི་ཟླ་མཇུག་ནས་བཟུང་ལྷ་ས་སོགས་སུ་རིམས་ནད་གནས་སྟངས་ཅུང་ཙམ་ཞི་འཇགས་ཕྱིན་ཡོད་པ་དང་ནད་རྟགས་ཡོད་པ་རེ་ཟུང་ཐོན་བཞིན་ཡོད་ཀྱང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་ལྷ་སའི་འབྲི་གུང་དུར་ཁྲོད་དུ་ཕུང་པོ་གཉིས་ཙམ་ལས་མེད་པ་བོད་ནང་གི་བོད་མི་ཁག་ཅིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། འོ་ད་དེང་སང་གོ་ཡག་མིན་འདུག། གྲོངས་ཤག་ཟེར་ནི་གོ་མ་སོང། ཡང་གོང་བཞིན་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་རྔ་བ་ཕྱོགས་སུ་ད་དུང་རིམས་ནད་ན་མཁན་བྱུང་གི་ཡོད་ཀྱང་འདས་གྲོངས་ཀྱི་གནས་སྟངས་ཉུང་རུ་ཕྱིན་ཡོད་པ་དང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་གོ་ཐོས་མེད་པར་ཉིན་ཤས་འགྲོ་སོང་ལ་དགོན་པ་ཁག་ཏུ་ཆོ་འཕྲུལ་སྨོན་ལམ་འཚོགས་བཞིན་ཡོད་པས་མི་ཚོགས་མང་པོ་འདུས་བཞིན་ཡོད་སྐོར་བརྗོད་སོང་ལ། གཞན་ཡང་ཕྱི་ཟླ་དང་པོའི་ཚེས་ཉི་ཤུའི་ཉིན་མགོ་ལོག་དར་ལག་ནས་རྒན་རྒོན་གཅིག་རིམས་ནད་རྐྱེན་གྱིས་འདས་གྲོངས་སུ་ཕྱིན་ཡོད་པ་ལས་རིམས་ནད་ཀྱི་གནས་སྟངས་ཛ་དྲག་མིན་སྐོར་འགྲེལ་བརྗོད་གནང་གི་འདུག། དེ་རིང་ཐུགས་མི་དགྱེས་མ་རི་དྲག་གི། ཕྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་འབྲེལ་ངོས་ནས་གློ་བུར་རིམས་ནད་བཀག་སྡོམ་གློད་པར་བརྟེན་བོད་ཀྱི་ས་ཁུལ་ཡོངས་སུ་རིམས་ནད་ཤུགས་ཆེར་ཁྱབ་བརྡལ་ཕྱིན་ཡོད་ཀྱང། གཞུང་འབྲེལ་ངོས་ནས་བདག་པོ་མི་རྒྱག་པ་དང་སྨན་མི་རག་པ་སོགས་ཀྱི་དཀའ་ངལ་འོག་བོད་མི་རྒན་རྒོན་མང་དག་ཅིག་འདས་གྲོངས་སུ་ཕྱིན་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་ངོས་ནས་རིམས་ནད་ཀྱིས་འདས་གྲོངས་སུ་ཕྱིན་པའི་གྲངས་ཐོ་གང་ཡང་སྟོན་གྱི་མེད་པ་དང། འབྲེལ་ཡོད་བོད་མི་གཞན་ཞིག་ནས་ད་ལྟའི་ཆར་གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དང་ལི་ཐང་རྫོང་གི་དུར་ཁྲོད་ཁག་ཏུ་ཕུང་བོ་དུར་འཇུག་ཇེ་ཉུང་དུ་ཕྱིན་ཡོད་ཀྱང་ད་དུང་རིམས་ནད་ནད་རྟགས་ཅན་མུ་མཐུད་བྱུང་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཕྱི་ཟླ་དང་པོའི་ཚེས་མགོར་བོད་ཀྱི་རྒྱལ་ས་ལྷ་སར་ཉིན་གཅིག་ནང་མི་གྲངས་བརྒྱ་ལྷག་འདས་གྲོངས་སུ་ཕྱིན་པའི་ཕུང་བོ་དུར་འཇུག་བྱས་པའི་གནས་ཚུལ་ཐོན་ཡོད་པ་མ་ཟད། རྔ་བ་དང་མཚོ་སྔོན་ཕྱོགས་སུ་མི་གྲངས་མང་པོ་འདས་གྲོངས་ཀྱིས་རྔ་བ་ཀིརྟི་དགོན་པའི་དུར་ཁྲོད་དུ་ཕུང་བོས་ཁེངས་ནས་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད་ལ། ཕྱི་ཟླ་དང་པོའི་ཚེས་ཉིན་གཅིག་པུར་ལྷ་སའི་མལ་གྲོ་གུང་དཀར་དུ་ཡོད་པའི་འབྲི་གུང་དུར་ཁྲོད་ནང་ཕུང་བོ་དྲུག་ཅུ་རེ་བཞི་དུར་འཇུག་བྱས་ཡོད་པ་རེད་ལ། དེ་བཞིན་ཀིརྟི་དགོན་པར་ཉིན་ལྟར་ཕུང་བོ་བཅུ་ནས་བཅོ་ལྔ་ལྷག་ཁྱེར་ཏེ་དུར་འཇུག་བྱས་ཀྱང་རྒྱ་ནག་གཞུང་ངོས་ནས་འདས་གྲོངས་སུ་ཕྱིན་པའི་གནས་སྟངས་སྐོར་གྱི་གནས་ཚུལ་དང་གྲངས་ཐོའི་འགོད་སྤེལ་གནས་ཚུལ་མཚམས་བཞག་ཡོད་པའི་གསལ་བསྒྲགས་ཀྱང་སྤེལ་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ནས་ཉིན་རེའི་ཞལ་འདོན་བསྔོ་སྨོན་དང་དུས་ཆེན་དང་ནང་པའི་གནས་ཆེན་ཁག་ངོ་སྤྲོད་སོགས་ཡོད་པའི་མཉེན་ཆས་ཤིག་འགྲེམ་སྤེལ་དབུ་འབྱེད་གནང་བའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ནས་ཉིན་རེའི་ཞལ་འདོན་བསྔོ་སྨོན་དང། ནང་པའི་གནས་ཆེན་ཁག་དང་དུས་ཆེན་ཁག་སོགས་ངོ་སྤྲོད་ཡོད་པ་གི་མཉེན་ཆས་མ་ལག་ཞིག་འགྲེམ་སྤེལ་དབུ་འབྱེད་གནང་ཡོད་པ། བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཕྱག་ལས་སྣེ་མང་ཞིག་དེང་དུས་ཀྱི་རྩིས་འཕྲུལ་གྱི་ཐོག་འབེབས་རྒྱུར་ལས་འཆར་གྱི་ཆོད་སེམས་བཅངས་ཡོད་པ་གཞིར་བཟུང། སྤྱི་ཟླ་དང་པོ་གི་ཚེས་པ་ཉེར་བདུན་ཉི་མ་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱིས། ཞལ་འདོན་མཉེན་ཆས་ཟིག་བཟོ་སྐྲུན་གནང་སྟེ་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས་དབུ་འབྱེད་གནང་ཡོད་ཅིང། མཉེན་ཆས་མ་ལག་བཟོ་སྒྲིག་པ་བསྟན་འཛིན་བསམ་གཏན་ལགས་ནས། མཉེན་ཆས་མ་ལག་དེར་བོད་མི་ཚོ་གི་ཉིན་རེའི་ཆོས་སྤྱོད་ཞལ་འདོན་གྱི་རིགས་དང་གཟུངས་སྔགས་རྒྱུན་འདོན་གལ་ཆེ་གི་རིགས་སྒྲ་དང་བཅས་པ། བོད་ཀྱི་དུས་ཆེན་ཁག་ངོ་སྤྲོད་དང་ནང་པའི་གནས་ཆེན་རྣམས་ངོ་སྤྲོད། ཡང་གནས་སྐོར་སྟབས་བདེ་ཡོང་བར་རྒྱུས་སྟོན་གྱི་ས་བཀྲ་བཅས་འཁོད་པ་གི་མཉེན་ཆས་མ་ལག་ཟིག་ཡིན་པ་འགྲེལ་བརྗོད་གནང་གི་འདུག།

ཡག་པོ་ཞེས་པ་དེ་འདྲའི་ཁ་ཅིག་དམིགས་ཡུལ་བཞུགས་ས་རེད། ཨ་འདི་དང་མཉམ་དུ་མཐའ་མ་དེ་ལ་ཁོང་ཚོ་ལ་གཉིས་ཡོད་རེད་བོད་བོད་ཀྱི་དུས་ཆེན་ཁག་གང་ཟག་ལ་ངོ་སྤྲོད་ཡོད་རྒྱུ་ཞིག་རེད་ཨ་ནི་འདི་དང་མཉམ་དུ་ཨ་ནི་ང་ཚོ་བོད་ཨ་ནང་པའི་གནས་མཇལ་ཁག་ཡོད་ར་ད་ང་ཚོ་གལ་སྲིད་ནང་པ་ཡིན་ན་གནས་མཇལ་ཁག་ག་རེ་ག་རེ་ཡོད་རེད་ག་དེའི་སྒང་ལ་དེའི་གི་གལ་གནད་ག་རེ་རེད་ལས་ཆོད་ར་ད་དཔེ་བྱས་ན་ང་ཚོ

དགེ་བཤེས་ལྷག་རྡོར་ལགས་ནས་མཉེན་ཆས་ཀྱི་མཛོད་ཁང་དུ་མཉེན་ཆས་ག་རེ་བཞག་ན་བརྟན་པོ་དགོས་པ་དང། གསར་གཏོད་ཀྱི་ནུས་པས་མི་མང་པོར་ཕན་ཐོགས་འབྱུང་ཐུབ་པ་སོགས་ཀྱི་དགོས་པ་ཡོད་པར་བརྟེན། མཉེན་ཆས་མ་ལག་དེ་ཁུངས་དག་པོ་དང་བདེ་འཇགས་ཡོད་པ། སྤྲོ་སྐྱིད་དང་སྤྱི་ཚོགས་འཆམ་མཐུན་ལ་མི་གནོད་པ་མ་ཟད། མི་སུས་ཀྱང་བེད་སྤྱོད་གཏོང་ཐུབ་པ་སོགས་ཁྱད་ཆོས་ཁ་ཤས་འཛོམས་དགོས་ཀྱི་ཡོད་པས། ཆོས་རིག་ལས་ཁུངས་ནས་ཐབས་ཤེས་གསར་པ་གནང་བ་འདི་ཧ་ལས་པ་ཡག་པོ་རེད་དེ། འཕྲུལ་ཆས་ཀྱི་རིགས་བེད་སྤྱོད་ལ་ཚད་འཛིན་དགོས་པ་མ་གཏོགས། འཕྲུལ་ཆས་ལ་དབྱིངས་དྲག་ན་དཀའ་ངལ་འཕྲད་ཀྱི་ཡོད་པའང་ཤེས་དགོས་པ་སོགས་ལམ་སྟོན་གནང་གི་འདུག། ལོ་གཞོན་པ་དེ་ཚོས་འཕྲུལ་ཆས་ཞེ་པོ་ཅིག་བལྟས་ན། ཨ་ནི། རྒྱ་གར་ནང་ལ་འདི་ལྟར་མི་ལོ་གཞོན་པ་ས་ཡ་མང་པོ། མིག་འཕྲོ་བརླག་འགྲོ་འདུག་ཟེར་གི་འདུག་ཨ། འོ་དེ་ཚོ་ཕ་མས་ཀྱིས་ཁོ། ལས་ཀ་ག་རེ་ཡིན་ན་ཁོ་ལ་བལྟ་དུས་ཚོད་ཡོད་ན་ཡག་པོ་ཡོད་རེད། ཚོད་མེད་པར་བྱས་རྗེས་ནི་གཅིག་ལ་དབྱིངས་ཞུགས་དུས་དེ་ཁོ་རང་འཐམས་བསྡད་ན། དཀའ་ངལ་འཕྲད་འདུག་པ། འོ་དེ་འདྲ་ཡིན་དུས། དུས་ཚོད་ཡང་རྣམ་པ་ཚོས་ཀྱིས། ཕ་མ་ཡིན་པའི་ཆ་ནས་རེད་ཨ་ནི་ལས་བྱེད་ཡིན་པའི་ཆ་ནས་ཡང། སློབ་གསོ་རྒྱབ་ཡས་དེ་འདྲ་ཡོད་ཀྱི་རེད་བསམ་གི་འདུག་ད་མདོར་བསྡུས་ན་ནི་དེ་རིང་ང་ཚོ། ཆོས་རིག་ལས་ཁུངས་ཀྱི་ཆོས་ལྡན་གྱི་བྱ་བ། ཡག་པོ་ཅིག་ལྟ་གྲུབ་དེ་ཡོད་རེད་བསམ་གི་འདུག་ཨ་ནི་དེ་མི་མང་པོ་ཅིག་ལ་གོ། དེང་སང་མང་ཆེ་བ་ལ་ཏེ་འཕྲུལ་ཆས་དེ་ག་དུས་ཡིན་ན་ལག་ཐོག་ཁ་པར་དེ་ཚོ་ག་པར་ཡིན་ནའང་འཁྱེར་ཡོད་དུས། ཡང་ག་པར་དུ་འགྲོ་ན་དེ་དུས་ཅིག་ཞལ་འདོན་སྐྱོར་ཡས་འདྲ་བ་ཅིག་དགོས་ཀྱི་འདུག་ཟེར་ལབ་ན་སྟོན་ཆོག་ཆོག་ཡོད་རེད་བ། ད་དེ་དཔེ་ཕན་ཐོགས་ཆེན་པོ་རེད།
དབྱིན་ཇིའི་སྟེང Tibetan Prayer App ཟེར་བ་གི་མཉེན་ཆས་དེ་ནི Android གི་ནང་དཀའ་ཚེགས་མེད་པར་འཇུག་ཐུབ་ཀི་ཡོད་ན་ཡང། ཀུ་ཤུ་རྟགས་ཅན་གི་ཁ་པར་གི་ནང་བཅུག་ཐུབ་པར་དུས་ཡུན་གང་འཚམས་ཟིག་འགོར་གི་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། དེ་མིན་ཡང་ཉི་མ་འདིར་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས།

ནེའུ་ཙི་ལན་གཞུང་དང་མི་དམངས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་བདེན་དོན་ལ་རྒྱུན་མཐུད་ནས་རྒྱབ་སྐྱོར་གནང་བཞིན་པར་ཐུགས་རྗེ་ཞུ་རྒྱུ་དང་ཆབས་ཅིག་སྐུ་ཉིད་ཀྱི་གཞུང་གསར་པ་དང་མི་དམངས་ཀྱིས་མུ་མཐུད་ནས་འཚེ་མེད་ཞི་བའི་ཐབས་ལམ་དང་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་བོད་ཀྱི་བདེན་དོན་འཐབ་རྩོད་ལ་མུ་མཐུད་ནས་རྒྱབ་སྐྱོར་གནང་བའི་རེ་བ་ཡོད། མཐའ་དོན་དེར་ནེའུ་ཙི་ལན་གྱི་མི་དམངས་ཀྱི་མངོན་འདོད་དང་ཕུགས་བསམ་མངོན་འགྱུར་དང་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་འདུག། ཡང་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་ནས་བལ་ཡུལ་གྱི་སྲིད་བློན་གཞོན་པར་བལ་ཡུལ་གྱི་མི་སེར་གྱི་ཐོབ་ཐང་མེད་ལུགས་བཤད་དེ་གོ་གནས་ནས་གནས་དབྱུང་བཏང་པའི་གནས་ཚུལ་ཐོན་འདུག་དེ་ཡང France གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་བལ་ཡུལ་གྱི་སྲིད་བློན་གཞོན་པ Rabi Lamichhane ཞུ་བས་རང་ཉིད་ཀྱི་ཨ་མི་རི་ཀའི་མི་སེར་གྱི་ཐོབ་ཐང་བློས་གཏོང་གནང་ཡོད་ཀྱང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བདུན་རེས་གཟའ་པ་སངས་ཉིན་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ཁོང་གིས་ཨ་མི་རི་ཀའི་མི་སེར་གྱི་ཐོབ་ཐང་བློས་གཏོང་བྱས་ཏེ་བལ་ཡུལ་གྱི་མི་སེར་གྱི་ཐོབ་ཐང་སླར་གསོ་བྱས་མེད་པའི་རྒྱུ་རྐྱེན་བཤད་དེ་ཁོང་གོ་གནས་ནས་གནས་དབྱུང་བཏང་སྟེ་ཁོང་བལ་པོའི་འོས་བསྡུའི་ནང་ལངས་རྒྱུ་མེད་པར་བཀག་འགོག་བྱས་ཡོད་པའི་གནས་ཚུལ་བཀོད་འདུག་དགུང་གྲངས་བཞི་བཅུ་ཞེ་བརྒྱད་ཡིན་པའི་བལ་ཡུལ་གྱི་སྲིད་བློན་གཞོན་པ་སྐུ་ཞབས་ར་པི་ལ་མི་ཆིན་ཞུ་བ་ནི་དེ་སྔོན་བརྙན་འཕྲིན་གྱི་ལས་རིམ་གཙོ་སྐྱོང་བྱེད་མཁན་གྱི་ལས་རིགས་ཐོག་ནས་བལ་ཡུལ་ནང་ཡོངས་གྲགས་ཅན་ཞིག་ཡིན་པ་དང་ཁོང་གིས་བརྙན་འཕྲིན་ཐོག་ལ་བལ་ཡུལ་གྱི་དཔོན་རིགས་ཁྲོད་བཅར་འདྲི་ནན་པོ་བྱས་ཏེ་ལྐོག་ཟ་རུལ་སུངས་བྱ་སྤྱོད་འགོག་ཐབས་ཀྱི་དྲང་བདེན་འཐབ་རྩོད་བྱས་ཏེ་ཁོང་མིང་གྲགས་སུ་གྱུར་ཡོད་པ་རེད། ཁོང་ནི་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་གི་བལ་པོའི་འོས་བསྡུའི་ནང་རྒྱལ་ཁ་ཆེན་པོ་ཐོབ་མཁན་གཅིག་ཡིན་པར་བརྟེན་ནས་ཁོང་གིས་ཆབ་སྲིད་ཚོགས་པ་གསར་པས་བལ་ཡུལ་གཞུང་འཛིན་མནའ་མཐུན་ནང་ཞུགས་པ་མ་ཟད་ཁོང་རང་ཉིད་བལ་བོའི་སྲིད་བློན་གཞོན་པའི་གོ་གནས་འཛིན་ཡོད་པ་རེད། འོན་ཀྱང་བལ་བོའི་ཆེས་མཐོའི་ཁྲིམས་ཁང་གི་མགྲིན་ཚབ་པ་བི་མལ་པོ་ཌེལ་ཞུ་བས་ཧྥ་རན་སི་གསར་འགྱུར་ལས་ཁང་གི་བཅར་འདྲི་དང་ལེན་གནང་སྐབས་བལ་བོའི་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ནས་ར་བི་ལ་མི་ཆིན་ཁོང་བལ་བོའི་གྲོས་ཚོགས་ཀྱི་ཚོགས་མིའི་གོ་གནས་ཀྱི་འོས་བསྡུ་དང་འོས་མིའི་ནང་ཞུགས་ཆོག་མེད་པའི་བཀོད་ཁྱབ་བཏང་ཟིན་པའི་སྐོར་གསུངས་ཡོད་པ་རེད། བལ་ཡུལ་གཞུང་གི་ལས་ཁུངས་དང་འོས་བསྡུའི་ནང་ལ་བལ་པོའི་མི་སེར་མ་གཏོགས་ལས་ཀའི་ནང་ཞུགས་མི་ཆོག་པ་མ་ཟད་མི་སེར་གྱི་ཐོབ་ཐང་གཉིས་ཡོད་མཁན་ཞུགས་ཆོག་མེད་པའི་སྐོར་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག། སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་ཀྱི་ལོ་རྒྱུས་དང་འབྲེལ་བའི་ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་ནིའུ་ཡོག་གི་བོད་མི་རྣམས་ལ་ཐོག་མར་གཟིགས་འབུལ་ཞུས་པའི་སྐོར་ཇོ་ལེགས་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན།
ནིའུ་ཡོག་དང་ནིའུ་ཇར་སིའི་བོད་ཁྱིམ་སློབ་ཕྲུག་ཟུར་པ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་དགོང་དྲོར། ནིའུ་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་རིན་མེད་ཐོག་མི་མང་ལ་གཟིགས་འབུལ་བྱས་ཤིང། དངོས་བྱུང་གློག་བརྙན་དེ་ནི་སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་ཀྱི་འདས་པའི་ལོ་རྒྱུས་གཞིར་བཞག་ནས། བོད་ཁྱིམ་སློབ་གྲྭའི་འཕེལ་རིམ་སྐོར་དང་འབྲེལ་ནས་བཙན་བྱོལ་བོད་མིའི་ཤེས་ཡོན་སློབ་གསོ་དང་འབྲེལ་བའི་དངོས་བྱུང་གློག་བརྙན་ཞིག་ཡིན་པ་རེད། གློག་བརྙན་བཟོ་མཁན་དགེ་ལེགས་དཔལ་བཟང་ལགས་ཀྱིས་བརྗོད་དོན་ལྟར་ན། དེ་དུས་ཨ་མ་ལགས་དགུང་གྲངས་བརྒྱད་ཅུ་ཕེབས་པའི་དུས་ཆེན་ལ་ཡ་ང་ཚོ་གཙོ་བོ་དམིགས་སུ་བཀར་ནས་བསྟན་ཡག་ཆེད་བོད་ཕྲུག་ཁྱིམ་སྡེའི་ངོས་ནས་ཆ་ཤས་ཤིག་བསྒྲིགས་པ་རེད།

ནས་རྒྱ་གར་ལ་ཡང་ང་ཚོ་ཐེངས་མ་དང་པོ་བསྟན་ཡག་གོ་སྐབས་རག་སོང། ཨེ་ནས་དེ་རྗེས་ལ་ཡང་ད་ད་ལྟ་དེ་ནིའུ་ཡོག་ལ་དེ་རིང་ཐེངས་མ་དང་པོ་འདྲ་བོ་ཅིག་རེད།
གློག་བརྙན་འདི་སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་དགུང་ལོ་བརྒྱད་ཅུ་ཕེབས་པ་དང། བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་ངོ་དྲུག་ཅུ་འཁོར་བ་དང་སྟབས་བསྟུན་ནས་འགྲེམས་སྤེལ་བྱེད་འཆར་གནང་ཡོད་ཅིང། ནད་ཡམས་བྱུང་བའི་རྐྱེན་གྱིས་གློག་བརྙན་བཟོ་བར་དུས་ཡུན་ལོ་ངོ་གཉིས་ཙམ་འགོར་ཡོད་པ་དང། དེའི་རྗེས་སུ་གློག་བརྙན་དེ་ཡོངས་སུ་ལེགས་འགྲུབ་ཟིན་ནས། རྡ་རམ་ས་ལ་གཙོ་བོར་གྱུར་བའི་རྒྱལ་ཁབ་ཁག་འགའ་ཤས་ནང་གི་གློག་བརྙན་དུས་སྟོན་ཁག་ཅིག་གི་ཐོག་གློག་བརྙན་འདི་གཟིགས་འབུལ་བྱས་ཡོད་པ་དང། ད་ཐེངས་གློག་བརྙན་འདི་ནིའུ་ཡོག་ཏུ་མང་ཚོགས་ལ་གཟིགས་འབུལ་བྱས་པ་ཐེངས་མ་དང་པོ་ཡིན་པ་དང། དངོས་བྱུང་གློག་བརྙན་འདིའི་ནང་སྐུའི་གཅུང་མོ་ཨ་མ་རྗེ་བཙུན་པདྨ་ལགས་ཀྱི། ལོ་རྒྱུས་གཞིར་བཞག་ནས་བཙན་བྱོལ་བོད་མིའི་ཤེས་ཡོན་སློབ་གསོའི་འཕེལ་རིམ་སྐོར་སོགས་གསལ་པོ་མཚོན་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་གནང་སོང། ཨེ་ནས་གཙོ་བོ་འདི་དག་ང་ཚོ་ཨ་མ་ལགས་རང་གི་ལོ་རྒྱུས་འདྲ་བོ་ཅིག་ཆ་ཤས་འདྲ་བོ་ཅིག་བསྒྲིགས། ཨེ་ནས་ཡིན་ན་ཡང་ད་ཨ་མ་ལགས་ཀྱི་ལོ་རྒྱུས་དམིགས་བསལ་ཞུས་པ་ཡིན་ན་ཨེ་ནས་ང་ཚོ་བོད་པའི་ང་རང་ཚོའི་གི་བཙན་བྱོལ་གྱི་སློབ་སྦྱོང་གི་འཕེལ་རིམ་བྱས་བརྒྱུད་རིམ་དེ་ག་ནང་བཞིན་ཆ་ཚང་འདྲ་བོ་ཅིག་འདི་ནང་ལོགས་ལ་ཡ་ཅིག་ཚུད་པ་འདྲ་བོ་ཅིག་བྱུང་སོང་ཞེས།
ཡང་གློག་བརྙན་ལ་བལྟ་མཁན་བསྟན་འཛིན་ཐོགས་མེད་ལགས་ཀྱིས་གློག་བརྙན་འདི་བོད་མི་ཚོས་ངེས་པར་དུ་བལྟ་དགོས་པ་དང། གློག་བརྙན་འདི་ལ་བལྟས་པ་ཡིན་ན། ཨ་མ་ལགས་བཀའ་དྲིན་ཆེན་པོ་ག་ཚོད་ཡིན་པ་གསལ་པོ་ཤེས་ཀྱི་རེད་ཟེར། བློ་གི་འཇིག་རྟེན་ལོ་རྒྱུས་འདི་བལྟ་ཡོང་དུས་ཨ་མ་ལགས་སྐུ་ལས་མང་པོ་ཞིག་བསྐྱོན་པ་དང་བོད་མིའི་ཐོག་ལ་ཅིག་ག་རེ་རེད་སེམས་ཁུར་ག་འདྲས་ཡོད་མེད་དེ་ཅིག་ཨ་མ་ལགས་ཀྱིས་ཅིག་ད་ལྟ་བར་དུ་ཅིག་དཀའ་ངལ་བསྐྱོན་པ་འདི་ལ་བལྟས་ནས་ཨ་ནི་ཅིག་ང་ཚོ་ལ་བོད་མི་ཚོ་ལ་དམིགས་བསལ་གྱི་བཙན་བྱོལ་གྱི་བོད་མི་ཚོ་ལ་ནི་ག

གློག་བརྙན་འདི་ལ་བལྟས་ནས། ཨ་མ་ལགས་ཀྱིས་དགུང་ལོ་བརྒྱད་ཅུ་བར་བོད་མིའི་ཤེས་ཡོན་སློབ་གསོའི་ཐོག། དཀའ་ལས་བརྒྱབ་པ་མཐོང་ཡོང་དུས་སེམས་འགུལ་ཐེབས་པ་བྱུང། དངོས་བྱུང་གློག་བརྙན་འདི་ཧ་ཅང་གི་ལེགས་པོ་འདུག་ཅེས་དང།
ཁོ་རང་ཨ་མ་ལགས་འདྲ་བོ་ཡིན་ན། སོ་སོ་གི་མི་ཚེ་ཆུང་ཆུང་ནས་བྱས་ནས་བོད་ཤོར་ནས་བྱས་ནས་ད་ལྟ་བར་དུ། ད་ལོ་དགུང་ལོ་བརྒྱད་ཅུ་བར་དུ་འདི་ག་ཅིག་གི་དཀའ་ལས་ཨ་མ་ལགས་ཀྱིས་གནང་ཤག་ར། ཨ་ནི་དངོས་གནས་ད་འདི་ང་ཚིག་ནང་ལ་ལབ་ཐུབ་ཀྱི་མི་འདུག་ར་ཡིན་ནའི་ང་རང་སེམས་པའི་གཏིང་ནས་དངོས་གནས་ཁོ་རང། ཚོར་བ་ཤུགས་ཆེན་པོ་ཅིག་སྐྱེས་སོང་ལགས།
ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་འདི་ནི། བོད་ཕྲུག་ཁྱིམ་སྡེའི་སློབ་ཟུར། དགེ་ལེགས་དཔལ་བཟང་ལགས་ཀྱིས་གཙོ་འགན་བྱས་ནས་ཕྱོགས་བསྒྲིགས་བྱས་པའི་དངོས་བྱུང་གློག་བརྙན་ཞིག་ཡིན་པ་དང། འབྱུང་འགྱུར་ནིའུ་ཇར་སིའི་གློག་བརྙན་དུས་སྟོན་དང་དེ་བཞིན་ཁ་ན་ཌ་སོགས་སུ་གློག་བརྙན་འདི་སྟོན་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།

མཚམས་འཇོག་དགོས་པའི་སྙན་ཞུ་ཞིག་འདི་ཟླའི་ཚེས་ཉི་ཤུ་བཞི་སྟེ་གཟའ་མིག་དམར་ཉིན Sheffield གྲོང་སྡེ་ལས་ཁུངས་ལ་ཕུལ་འདུག་དེ་ཡང་དབྱིན་ཡུལ་གྱི South Yorkshire རྫོང་ཁོངས་ནང་གི Sheffield གྲོང་སྡེ་ལྷན་ཁང་གི་ཚོགས་ཁང་ཞིག་ནང་ཐབས་ཇུས་དང་ཐོན་ཁུངས་ཀྱི་ཚོགས་ཆུང་གི་འཐུས་མི་རྣམས་ཀྱིས་ཚོགས་འདུ་ཞིག་ཚོགས་གནང་སྐབས་གྲོང་ཁྱེར་འདིའི་ནང་གནས་བཞུགས་བོད་མི་དང་ཧོང་ཀོང་གི་ལས་འགུལ་བ་རྣམས་ཀྱིས། བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང་ཧོང་ཀོང་གི་དར་ཆ་འཕྱར་བ་དང། Say No to CCP། ཞེས་པའམ། རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་རྒྱུ་མེད་ཅེས་དང། Fight for Freedom། འམ། རང་བཙན་ཆེད་འཐབ་རྩོད་བྱེད་དགོས། Liberate Hong Kong། འམ། ཧོང་ཀོང་བཅིངས་འགྲོལ་གཏོང་དགོས། Revolution of Our Time། འམ། ང་ཚོའི་དུས་རབས་ཀྱི་གསར་བརྗེ་ཞེས་པ་སོགས་འབོད་ཚིག་འཁོད་པའི་འཕྲེད་དར་སོགས་ཚོགས་ཁང་ནང་འཕྱར་བཞིན་དུ་སྙན་ཞུ་འདི་སྙན་སེང་ཞུས་འདུག།

གང་ལ་ཞེ་ན་རྒྱ་ནག་ནང་གི་མི་མང་རྣམས་རྒྱ་ནག་གུང་ཁྲན་ཏང་གིས་མཚོན་གྱི་མེད་ཅེས་གསུངས་འདུག། ཡང་ཁོང་གིས་དེ་སྔའི་དབྱིན་ཇིའི་སྲིད་བློན་ལྕམ Margaret Thatcher དུས་སྐབས་སུ་ནུབ་ཕྱོགས་པ་ཚོས་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་ཚེ་སྲིད་བྱུས་གུ་ཡངས་དུ་འགྲོ་རྒྱུའི་ཚོད་དཔག་གནང་སྟེ། Sheffield གྲོང་ཁྱེར་གྱིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་རྒྱ་ནག་ནང་གི་གྲོང་ཁྱེར་དང་འབྲེལ་ལམ་བཟང་དུ་གཏོང་རྒྱུའི་ཟུང་འབྲེལ་གྱི་གསལ་བསྒྲགས་ཁག་ལ་ས་རྟགས་བརྒྱབ་ན་ཡང་རྒྱ་གུང་ཁྲན་ཏང་གིས་ཟུང་འབྲེལ་བསྒྲགས་གཏམ་གྱི་ནང་དོན་ཁག་ལ་རྩིས་མེད་རྡོག་རོལ་བཏང་བ་མ་ཟད་ད་ཆ་རྒྱ་ནག་ནང Jack Ma ཡི་ཨ་ལི་བྷ་བྷ་ཁེ་ཉེན་ལས་ཁང་གཙོས་པའི Business in China are simply controlled by the CCP། ཚོང་འབྲེལ་ཡོངས་རྫོགས་ཐོག་སྟངས་འཛིན་དོ་དམ་བྱེད་ཀྱི་ཡོད་པ་དང་ཡང་ཉེ་དུས་དབྱིན་ཡུལ་གྱི་གསར་ལམ་ཁག་གིས་རྒྱ་གུང་ཁྲན་ཏང་གི་སོ་ལྟའི་ཡོ་ཆས་ཁག་དབྱིན་ཇིའི་གཞུང་གི་སྣུམ་འཁོར་ནང་ནས་རྙེད་སོན་བྱུང་བ་དང། རྒྱ་གུང་ཁྲན་ཏང་གི་ཉེན་རྟོག་པས་དབྱིན་ཡུལ་ནང་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་ཚོའི་ཐོག་གསང་ཞིབ་མྱུལ་ལྟའི་ལས་དོན་སྤེལ་གྱི་ཡོད་པ་སྔ་ལོ་ཧོང་ཀོང་གི་ངོ་རྒོལ་བ་ཞིག་རྒྱ་ནག་གཞུང་ཚབ་ནང་དྲག་ཤུགས་ཆེན་པོའི་སྒོ་ནས་གཡུགས་པའི་གནས་ཚུལ་ཐོན་པ་དེ་དག་གིས་རྒྱ་གུང་ཁྲན་ཏང་གིས་དབྱིན་ཡུལ་གྱི་བདེ་འཇགས་སྲུང་སྐྱོབ་ལ་ཡང་ཉེན་ཁ་ཚབས་ཆེ་བཟོ་གི་ཡོད་པ་སྟོན་གྱི་ཡོད་རེད་ཅེས་གསུངས་པའི་རྗེས་སུ། ཤེ་ཕིལ་ས་གནས་བོད་མི་རྣམས་ཀྱིས་ཕུལ་བའི་སྙན་ཞུ་དེ་ཡང་ཧོང་ཀོང་གི་ལས་འགུལ་བ་དེས

འབྲེལ་ལམ་གཅོད་དགོས་པའི་འབོད་སྐུལ་ཞུ་གི་ཡོད། རྒྱ་ནག་དམར་ཤོག་ཚོགས་པ་འདི་ནི་འགྲོ་བ་མིའི་ཐོབ་ཐང་ཐད་ཟིན་ཐོ་ཧ་ཅང་སྐྱོ་པོ་དང་ཞན་པོ་ཡོད་སྐོར་གསུངས་འདུག། ད་དུང་སྙན་ཞུ་དེའི་ནང། བོད་ནང་གི་བོད་མི་བརྒྱ་དང་དྲུག་ཅུ་ལྷག་གིས་རང་ལུས་མེར་བསྲེགས་གནང་བ་དེས། རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་ཇི་ཙམ་བྱེད་ཀྱི་ཡོད་པ་དེ་ཤུགས་ཆེན་པོ་ཞིག་སྟོན་གྱི་ཡོད་སྐོར་དང།

is a big threat to the very identity of Tibetan. དེས་ན་གྲོང་སྡེ་ལྷན་ཁང་དེས་མཚེ་ཕྲུག་ལྟ་བུའི་འབྲེལ་ལམ་དེ་སུ་ཡི་མཉམ་དུ་བྱེད་ཀྱི་ཡོད་མིན་དགོངས་པ་གཏིང་ཟབ་བཞེས་དགོས་སྐོར་སོགས་ཞུས་འདུག། ཧོང་ཀོང་གི་གོང་ཞུས་ལས་འགུལ་བ་དེས་ཤེ་ཧྥིལ་གྲོང་ཁྱེར་ནང་གནས་བཞུགས་བོད་མི་རྣམས་ཀྱི་སྙན་ཞུ་དེ་སྒྲོག་སྦྱང་ཞུས་པའི་རྗེས་སུ་མི་གྲངས་བརྒྱ་དང་ལྔ་བཅུ་ལྷག་གིས་སྙན་ཞུ་དེར་རྒྱབ་སྐྱོར་ཡོད་པའི་མཚན་རྟགས་བསྐྱོན་པ་ཁག་ཀྱང་ཤེ་ཧྥིལ་གྲོང་སྡེ་ལས་ཁུངས་ལ་འབུལ་ལམ་ཞུས་འདུག། ཡང Sheffield གྲོང་སྡེའི་ལྷན་ཁང་གི་འགོ་ཁྲིད Terry Fox ལགས་ཀྱིས་འབྲེལ་ཡོད་དཔོན་རིགས་རྣམས་ཀྱིས་གྲོང་ཁྱེར་འདིས་རྒྱལ་སྤྱིའི་གྲོང་ཁྱེར་ཁག་གི་མཉམ་དུ་འབྲེལ་ལམ་བྱེད་ཕྱོགས་སྐོར་སྙན་ཐོ་བཏོན་པ་ཁག་དང་བོད་དོན་ལས་འགུལ་བ་རྣམས་ཀྱི་སྙན་ཞུ་དང་གཏམ་བཤད་ཁག་གི་ཐོག་ཕྱག་ལས་གནང་མུས་དང་གནད་དོན་དེ་དག་སྐོར་ས་གནས་གྲོང་སྡེའི་ལྷན་ཁང་གི་འཐུས་མི་རྣམས་ཀྱི་ལྷན་དུ་བཀའ་བསྡུར་གང་མགྱོགས་གནང་རྒྱུ་ཡིན་སྐོར་གསུངས་འདུག། ཡང་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་སོགས་རྒྱ་ནག་གུང་ཁྲན་ཏང་གི་བཙན་གནོན་འོག་ཚུད་པའི་མི་རིགས་རྣམས་ཀྱིས་དབྱིན་ཇིའི་རྒྱལ་ས་ལན་དན་ནང་གི་ཀྲའོ་ཝུར་ཧེམ་ལེད་ཞེས་པའི་གྲོང་སྡེ་ལྷན་ཁང་གིས་རོ་ཡལ་མིན་ཞེས་པའི་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་ས་གནས་ལ་རྒྱ་ནག་གཞུང་ཚབ་ལས་ཁུངས་གནས་སྤོ་བྱེད་དུ་འཇུག་མི་དགོས་པའི་སྐོར་ལས་འགུལ་སྤེལ་སྟབས། ཀྲ་ཝར་ཧེམ་ལེ་གྲོང་སྡེའི་ལྷན་ཁང་གི་འཐུས་མི་རྣམས་ཀྱིས་སྤྱི་མོས་ཐོག་ནས་ས་གནས་དེར་རྒྱ་ནག་གི་གཞུང་ཚབ་ལས་ཁུངས་གནས་སྤོ་བྱེད་དུ་འཇུག་རྒྱུ་མིན་པའི་ཐག་གཅོད་གནང་འདུག། ཡང་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཐོག་དྲག་གནོན་བྱས་པའི་གནས་ཚུལ་ཐོན་པར་བརྟེན་ནས་དབྱིན་ཡུལ་གྱི་ནིའུ་ཀ་སལ་གྲོང་སྡེ་ལས་ཁང་གིས་གྲོང་ཁྱེར་དེ་དང་རྒྱ་ནག་གི་ཤང་ཚེ་ཞིང་ཆེན་གྱི་རྒྱལ་ས་ཏའེ་ཡུན་དང་སྔ་ལོ་འབྲེལ་ལམ་བཅད་པ་ལྟར་ད་རེས་ཤེ་ཕིལ་གྲོང་ཁྱེར་ནང་གནས་བཞུགས་བོད་མི་དང་ཧོང་ཀོང་གི་ལས་འགུལ་བ་རྣམས་ཀྱིས་གོང་ཞུས་ལས་འགུལ་འདི་སྤེལ་སྟབས་ཤེ་ཕིལ་གྲོང་སྡེ་ལྷན་ཁང་ནས་ཀྱང་དེ་དེ་བཞིན་གྱི་ཐག་གཅོད་གནང་བའི་ཐུགས་རེ་གནང་གི་འདུག། ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། ཐེངས་འདིའི་གླེང་མོལ་ལེ་ཚན་ནང་སྐུའི་ན་བཟའ་ཆེན་མོ་བསྟན་འཛིན་ཆོས་དར་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མི་ལོ་བདུན་ཅུ་ལྷག་གི་རིང་ན་བཟའི་ཞབས་ཕྱི་བསྒྲུབས་པའི་མྱོང་ཚོར་དང་རྒྱ་གར་དུ་བཙན་བྱོལ་དུ་ཕེབས་པའི་གནས་སྟངས་སོགས་སྐོར་འདི་ག་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཡན་ལག་ཁང་གི་འགན་འཛིན་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ན་བཟའ་ཆེན་མོ་བ་བསྟན་འཛིན་ཆོས་དར་ལགས་ཀྱི་བྱས་རྗེས་སྐོར་ང་ཚོ་གླེང་མོལ་ཞུ་གི་ཡིན། ཨ་ནི་སྐུའི་ན་བཟའ་ཆེན་མོ་བ་བསྟན་འཛིན་ཆོས་དར་ལགས་ལྟ་བུ་ཆ་མཚོན་པ་ཡིན་ན་དགུང་ལོ་བཅོ་ལྔ་ཙམ་ནས་ད་བར། ཨ་ནི་ལོ་བདུན་ཅུ་ཙམ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ན་བཟའི་ཞབས་ཞུ་སྒྲུབ་མུས་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་རིང་ཨ་ནི་ཁོང་བྲོས་བཙན་བྱོལ་དུ་ཕེབས་པའི་མྱོང་བ་རེད་ད་ག་ནང་བཞིན་གྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ན་བཟའི་ཞབས་ཞུ་སྒྲུབ་པའི་བརྒྱུད་རིམ་སོགས་ཀྱི་ཐད་ལ་ང་ཚོ་གླེང་མོལ་ཞུ་གི་ཡིན། རྒན་ལགས་ཐོག་མར་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཇུག་ཁང་ལ་ཕེབས་པ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡ་ཡིན།

བཞུགས་སྒར་རྡ་རམ་ས་ལ་ལ་གནས་སྤོས་ཟིན་པའི་རྗེས་ལ། ཨ་ནི་ལྷ་ལྕམ་སྐུ་ཞབས་ཚེ་རིང་སྒྲོལ་མ་ལགས་ཀྱིས་དེ་འདྲ་ཅིག་བཀའ་མངགས་གནང་ཤག་འདི་ངས་ལུང་འདྲེན་བྱེད་ཀྱི་ཡིན་ད་ཆ་དེ་དེབ་ནང་རང་ཡོད་རེད་པ། ཕུན་ཚོགས་ལགས་ལས་ཀ་དེ་དག་ཚང་མ་མི་མང་གི་ཞབས་འདེགས་རེད། ཧུར་ཐག་འབད་ཐག་བྱེད་དགོས་གླ་མི་འདུག་བསམས་ནས་སྣང་མེད་མ་གཏོང་ཨ་ཞེས་བཀའ་སློབ་གནང་འདུག་བ། དེའི་སྐབས་ཀྱི་ད་ཅིག་རྒན་ལགས་ཀྱིས་དཔེར་ན་ཅིག་ཟློས་གར་གྱི་འཁྲབ་ཆས་བཟོ་ཡ་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ན་བཟའ་ན་བཟའི་ཞབས་ཕྱི་བསྒྲུབས་ན་ཡང་ཚང་མ་གླ་མེད་ནང་ཆགས་བསྡད་ཀྱི་འདུག་བ།

ཟློས་གར་ཟེར་ཡ་གི་ཟློས་གར་ཚོགས་བསགས་ཀྱི་ཟློས་གར་ཡོད་མ་རེད་ཟློས་གར་སླེབས་རྒྱུ་རེད་བྱས་ཙང་ཡ་གི་སྤུ་གུ་གང་ག་རུག་རུག་བཟོས་ནས་ཡ་གི་དེ་བྱས་ཡ་གི་ཚོ་ཨ་ནི་སྤུ་གུ་ཚོ་ད་ཡ་གི་སླེབས་ནས་གུ་རུག་གུ་རུག་བཟོ་ཡོང་དུས་ཙམ་ཨ་ནི་སློབ་གྲྭ་ཁག་ལ་གཏོང་ན་ཡ་དེ་ག་དེ་བྱས་ནས་ད་སློབ་གྲྭ་ཁག་ལ་ཡ་དང་ད་དང་པོ་དེ་མ་སུ་རི་རེད་ད་དེ་ནས་ཌལ་ཧོར་ཟི་སིམ་ལ་ཀ་ལོན་སྦུག་མོན་ཊ་ཨ་བུ་ན་དེ།

རྒྱལ་རབས་བཟོས་པ་རེད། དེའི་རྗེས་ལ་ཁྲི་རལ་བཟོས་པ་རེད། འདི་འདྲ་ཟེར་ནས་རྒྱལ་རབས་དེ་ཚོ་སྒང་ག་ལོ་འཁྲབ་ཆས་བཟོ་ཡག་དང་སྒང་ག་ང་རང་བྱས་ནས་སྐུ་མདུན་ནས་ད་དེ་དུས་རྣམ་རྒྱལ་གྲྭ་ཚང་འདིར་བཞུགས་སྒར་སྤོས་ཚར་ཚར་རེད་ཡ་གིར་གོ་ན་ཚོ་དབང་རྫས་ད་ཅི་ད་ཁྱེད་རྣམས་དབང་རྫས་འདྲ་བཟོ་གནང་ཡག་ད་དེ་འདྲ་བྱས་ནས་ང་ཡ་གིར་ཟློས་གར་གྲྭ་ཚང་ལས་གྲྭ་ཚང་ལས་གལ་ཆེ་བྱས་ཨ་ནི་ཕ་གིར་ཨེ་ལས་ཟློས་གར་ལ་གལ་ཆེ་གི་རེད་ཕ་གིར་རྒྱུགས་བཀའ་གནང་བྱས་འདི་འདྲ་བྱས་ནས་ཟློས་གར་ལ་རྦད་དེ་དེ་འདྲའི་ཞབས་ཞུ་བྱས་བསྡད་པ་རེད་ལགས་རེད། ལའོ། འདིའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒན་ལགས་དེ་འདྲའི་བཀའ་མངགས་ཤིག་གནང་ཤག་ད་ཟློས་གར་གྱི་འཁྲབ་ཆས་བཙེམ་རྒྱུ་དེ་གྲྭ་ཚང་གི་ལས་དོན་ལས་གལ་གནད་ཆེ་བ་བརྩི་དགོས་ཡོད་ར་ཨ་ནི་བཀའ་ཞིག་ཕེབས་གནང་འདུག་ལའོ། ད་འདིའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བོད་ཀྱི་རིག་གཞུང། མི་ཉམས། རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་ཆེད་ད་དམིགས་བསལ་བོད་ཀྱི་ཟློས་གར་ཚོགས་པ་གསར་འཛུགས་གནང་བ་རེད་ད་འདི་ནང་ལོར་དཔེར་ན་འཁྲབ་སྟོན་པ་ཚོ་འཁྲབ་ཆས་དགོས་གནང་གི་ཡོད་ར། འདིའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་རིག་གཞུང། མི་ཉམས་རྒྱུན་འཛིན་ཐད་དགོངས་པ་བཞེས་ཕྱོགས་དེ་ག་འདྲས་ཡིན་ན།

ད་དུང་ཡིན་ནའི་ཡ་གིར་ཚེམ་པོ། ཚེམ་ཁང་གཙོ་བོ་བྱེད་ཡོད་དེ། ཡིན་ནའི་ཡ་གིར་མཚམས་མཚམས་ང་སྐད་བཏང་བྱས་དྲི་ཅན་ང་རེ། ཡ་གིར་ད་དུང་སློབ་སྟོན་བྱེད་དགོས་ད་འདུག་བ། རོགས་རམ་ག་རེ་བྱེད་དགོས་འདུག་བ་ད་དུང་ཡིན་ནའི་མུ་མཐུད་ནས་ཞབས་ཕྱི་ཞུ་ཡི་ཡོད།
ལགས་སོ། ངས་གོང་ལ་ངོ་སྤྲོད་ཞུས་ཟིན་པ་ལྟར། ད་རྒན་ལགས་ལྟ་བུ་ཆ་མཚོན་པ་ཡིན་ན་དགུང་ལོ་བཅོ་ལྔ་ནས་ད་བར་དུ། ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ན་བཟའི་ཞབས་ཞུ་སྒྲུབ་མུས་ཆགས་བསྡད་ཀྱི་འདུག་བ་ད་ལོ་བདུན་ཅུ་ལྷག་འགྲོ་གི་འདུག། ད་ཡིན་ན་འདི་ཐོག་མར་འགོ་བཙུགས་ས་དེ། རྒན་ལགས་དགུང་ལོ་བཅོ་ལྔ་ཡིན་པའི་སྐབས་སུ་དགའ་ལྡན་ཕོ་བྲང་གི་བཟོ་ཁང་སྒྲིག་འཛུགས་ནང་ཁོངས་སུ་ཞུགས་གནང་འདུག་ཨ། ད་དེའི་སྐབས་སུ་ཨ་ནི་རྒན་ལགས་འདི་ནང་ཞུགས་དགོས་པའི་རྒྱུ་མཚན་དང། ཨ་ནི་དེ་སྐབས་ཀྱི་ད་ལག་ཤེས་ད་རྒན་ལགས་དེ་ནས་ད་ཅིག་མཁྱེན་ཡོད་ར་བ་ཆ་ཚང་ཅིག་དེའི་བརྒྱུད་རིམ་གསུངས་དང་རྒན་ལགས་ཐུགས་རྗེ་ཆེ། ལགས་རེད་ད་གཙོ་ཆེ་ཆེ་ད་ང་རའི་ཕ་མ་གཉིས་ཆ་ཚེམ་པོ་རེད་པཱ་ལགས་ཚེམ་པོ་རེད་པཱ་ལགས་ལ་ཆ་བཞག་ན་སྐུ་ཕྲེང་བཅུ་གསུམ་པའི་སྐབས་ནས་ཞབས་ཞུ་ཞུ་མཁན་དེ་འདྲ་རེད་འོ་འཛོ་བོ་ཨ་ནི

བྱས། སྐྱབས་རྗེ་རྣམ་པ་གཉིས་ཀྱི་སྒང་ག་ལོ་ན་བཟའ་ཆ་ཚང་དང་སྐུ་ཐུ་མ་སུ་རི་ནས་བཙེམས་པ་རེད། བོད་ལ་སྤྱིར་བཏང་ནས་གནམ་གཤིས་གྲང་མོ་བྱས་ར་བ། ཨ་ནི་ན་བཟའ་དེ་ཡིན་པས་ནས་ད་ཅིག་མཐུག་པོ། དགོས་པ་དེ་གལ་ཆེན་པོ་ཆགས་ཀྱི་འདུག་ལགས་རེད། ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ད་བཞུགས་སྒར་མ་སུ་རི་ལ་ཐོག་མ་ཞབས་བཅགས་པའི་སྐབས་སུ། ཨ་ནི་གནམ་གཤིས་ཚ་དྲོད་རྒྱས་པོ་ཡོད་པའི་སྐབས་སུ་ཡང་དེའི་ཐོག་ནས་ཡང་ན་བཟའ་བཟོ་ཕྱོགས་ལ་འགྱུར་བ་ཕྱིན་ཡོད་ན།

རྒྱ་མིས་བོད་ནང་འཛུལ་བའི་འགོ་བཙུགས་འདུག་སྐབས་དེའི་སྐབས་སུ་ཨ་ནི་རྒན་ལགས་ཀྱིས་ད་བོད་ནང་གི་གཟིགས་ཚུལ་འཇོག་ར་དེ་ཅིག་གང་དྲན་པ་དེ་ཅིག་གསུང་ན་དཔེ་ཡག་པོ་འདུག་ལགས་རེད་ད་དེའི་སྐབས་ལ་ད་ང་རྒྱ་མི་བོད་ལ་ཡར་སླེབས་པའི་སྐབས་དང་ང་ལོ་བཅུ་གསུམ་བཅུ་བཞི་དེ་འདྲ་ཅིག་ལ་ཡིན་ས་རེད་ད་ཅུང་བཅུ་གསུམ་དེ་འདྲ་ཅིག་རེད་ད་ཐོག་མར་རྒྱ་མི་སླེབས་དུས་ད་ད་ལྟ་དེ་རེད་བོད་ལ་ཡར་རྒྱ་མི་ཁོ་རང་ཚོའི་མི་སྣ་ཡར་ཡོང་ནས་དཀའ་ངལ་ཞེ་པོ་བྱས་ཡོང་ཡོང་རྐྱང་རེད་ད་མི་བོད་ལ་ཡར་ཡར་ས་ཆ་ཆབ་མདོ་ཤོར་ནས་ཡར་ཡོང་ནས་འདི་འདྲ་ཅིག་རེད་དེ་བྱེད་དུས་ཙང་ད་རྒྱ་མི་བོད་ལ་སླེབས་ནས་སླེབས་གར་སོགས་རེད་དེ་དུས་མོ་ཊའི་ལམ་ཀ་ཡོད་མ་རེད་གནམ་གྲུ་དེ་འདྲས་ཁྱོན་ནས་ཡོད་མ་རེད་དེ་བྱེད་དུས་རྒྱ་མི་ཁོ་རང་ཚོ་བོད་སླེབས་ནས་སླེབས་དུག་ལོག་སྒང་ག་ལོ་ད་རྒྱ་ནག་ནས་ཡར་བཏང་ཐུབ་ཡོད་མ་རེད་དེ་བྱེད་དུས་ང་ཚོས་སྒང་ག་ལོ་བོད་ལ་ཡང་ང་ཚོ་ལྷ་ས་ནས་ཚེམ་པོ་ཚོས་བཙེམས་ནས་དབྱར་ཆས་དགུན་ཆས་སྒང་ག་ང་ཚོས་བཙེམ་གི་ཡོད་རེད་རྒྱ་མིའི་དུག་ལོག་སྒང་ག་ལོ་དེ་འདྲས་བྱས་བྱས་བཙེམས་བྱས

དཔེར་བྱས་ནས་རྒྱ་གར་སྒོར་མོ་བདུན་ཅུ་དོན་ལྔ། དེའི་སྐབས་དུ་སྐུ་ངོ་རྣམ་པ་ཚོ་ལ་ཡ་བདུན་ཅུ་དོན་ལྔ་རེད་གཡོག་པོ་ལ་ཡ་ལྔ་བཅུ་ཙ་ཙ་ག་འདྲ་གཡོག་པོ་ཚོ་ལ་ཡ་སྒོར་མོ་གཅིག་དང་ཨ་ན་བརྒྱད་རེད་ད། སྐུ་ངོ་ཚོ་སྒོར་མོ་གཉིས་དང་ཨ་ན་བརྒྱད་འོ་འདི་འདྲས་ཅིག་རྒྱ་གར་གཞུང་ཚད་བཟོས་ཅིག་འདི་བཟོས་བོ་འདི་འདྲ་ཟེར་གནང་པ་རེད་ལགས་རེད། ལགས་སོ། ཨ་ནི། རྒྱལ་ལགས་ད་མ་སུ་རི་ལ་ཡོད་པའི་སྐབས་སུ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི། ད་མ་སུ་རི་ད་བསླབ་གྲྭ་ཐོག་མ་དེ་ཕྱག་བཏབ་གནང་རོགས། ཕྱག་བཏབ་པའི་ཉིན་མོ་དེ་རང་བྱས་ད་དབུ་འབྱེད་ཉིན་མོ་དེ་ལ་རྒྱལ་ལགས་དངོས་སུ་ཕེབས་ཀྱི་འདུག་ད་ད་རྒྱབ་ཀྱི་པར་རིས་དེ་ནང་ལོ་རྒྱལ་ལགས་བསླབ་གྲྭའི་གྱི་ད་རྒྱལ་སྐུ་དུས་ཡང་འདུག་བསླབ་བཞེངས་ཏེ་འདུག་ཨ། ལགས་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགོངས་པ་ཆེ་བཞེས་ཀྱིས་རྒྱལ་ལགས་ངེས་པར་དུ་བསླབ་གྲྭ་ལ་བརྫངས་བྱས་ནས་སློབ་སྦྱོང་གནང་དགོས་རེད་བཀའ་སློབ་གནང་འདུག་ཨ། དེའི་སྐོར་གསུངས་དང། ད་དེ་དུས་འདིའི་སྔོན་ཙམ་ནས་བསླབ་གྲྭ་མ་བཙུགས་གོང་ནས་ཕ་གིའི་དམིགས་བསལ་གྱི

ཞེས་ནི་དེའི་སྐུ་འདྲའི་ན་བཟའ་འདི་འདྲ་ཁ་ཤས་བཟོས་པར་སྣང། ལགས་སོ་རྒྱལ་ལགས་ད་ང་ཚོས་སྐར་མ་གཅིག་གི་ནང་ལོག་ད་རྒྱལ་ལགས་ཀྱི་ད་དཔེར་ན་ད་ཅིག་གི་མི་ཚེ་བརྒྱུད་རིམ་དེ་ཧ་ཅང་གི་གཏིང་ཟབ་པོ་ཆགས་བསྡད་ཀྱི་འདུག་ཨ་ནི་ད་བོད་ཀྱི་ལག་ཤེས་ཀྱི་ཐོག་ལ་ནི་ད་ཅིག་བྱས་རྗེས་རླབས་ཆེན་པོ་ཞིག་བཞག་གནང་ཡོད་རེད་ད་ང་རང་ཚོ་བོད་རིགས་གཞོན་སྐྱེས་ཚོ་ལ་བོད་ཀྱི་ཐུན་མོང་མིན་པའི་རིག་གཞུང་ཉར་ཚགས་ཀྱི་ཐད་ལ་ད་བསླབ་བྱ་སྐར་མ་གཅིག་གི་ནང་ལོག་བྱས། ལགས་ལགས་སོ་ད་དེ་འདི་འདྲ་རེད་ད་ངས་ཡང་ད་སྔས་མ་ཁ་སང་དེ་བ་ལས་ཞུས་པའི་ང་ཚོ

རྔམ་བརྗིད་ལྡན་མ་ཞིག་དེ་བྱེད་མི་འདུག་བྱས་ཙང་ད། ང་ཚོ་ཁ་སང་སྔས་མ་འདི་བ་ཡང་འདི་མི་དགའི་ཆོས་དོན་བཀའ་འགུག་གནང་ནས་དེ་ང་ཚོ་དེ་ཚོའི་སྐབས་ལ་ངས་ཞུས་པ་ཡིན་ད་ང་ཚོ་བོད་པའི་ནང་ལོག་ནས་ཅིག་ལག་ཤེས་བསླབ་མཁན་ལ་ཡར་བལྟས་ཚུལ་དོ་སྣང་དང་ལག་ཤེས་གང་དང་གང་ཡིན་ནའང་མི་གིས་ཞིབ་འཇུག་གནང་མཁན་མང་པོ་འདུག་ཞིབ་འཇུག་གནང་མཁན་དེ་ཚོ་ལ་དེའི་ནང་དང་ཟིག་དང་ང་ཚོ་ལ་བོད་ལ་ལག་ཤེས་ཀྱི་ངས་ཁ་སང་རོབ་ཙམ་ཞུས་པའི་ལག་ཤེས་ང་ཚོ་བོད་ཀྱི་ལས་ཀ་སྐོར་སུམ་ཅུ་ག་ཚད་ནས་ཅིག་ཆགས་ཀྱི་འདུག་ང་རས་དྲན་ཐོ་བཀོད་ལག་ཤེས་མ་འདྲ། དེ་ཚོའི་ནང་ནས་ད་རྒྱ་གར་ནང་ལོག་ལག་ཤེས་དེ་ཚོ་ང་ཚོ་དེ་ལ་ག་ཚད་དཔེར་ཐུག་ད་ཐུགས་ཤིག་ན་ཉམས་ཤིག་ན་ད་ག་ཚད་འདུག་ཏོག་ཙམ་ཅིག་ང་ཚོ་ཉམས་འགྲོ་གི་འདུག་ད་བྱས་ཙང་ད་དེ་ཚོ་གཞོན་སྐྱེས་ཚོས་ཏོག་ཙམ་ཐུགས་སྣང་གནང་བྱས་གང་ག་སློབ་སྦྱོང་བྱས་ནས་གང་ག་ཡིག་ཚང་ནང་ཞུ་བ་མེད་ནས་ཁ་ཤས་མི་ཡང་རིག་པ་སྐྱོ་བ་དེ་འདྲ་ཡོད་དེ་ཚོ་དང་ལག་ཤེས་ལ་དོ་སྣང་བྱས་ནས་གཞུང་ནས་ཐུགས་ཁུར་དེང་སང་གནང་གི་འདུག་དེ་འདྲ་གནང་ཙང་དེ་ཚོ་དང་ཏོག་ཙམ་གཞོན་སྐྱེས་ཚོས་ཐུགས་སྣང་གནང་བྱས་པ་ཡིན་ན་ཨ་ནི་ང་ཚོ་ཉམས་པ་སོར་ཆུད་མ་དེ་ཡོང་གི་རེད་བ་ན་དེ་འདྲ་སོང་ཙང་འོ་དེ་རྦད་དེ་གལ་ཆེན་པོ་ཞིག་འདུག་དོ་བྱས་ཙང་ལག་ཤེས་གང་ག་ལ་ལག་ཤེས་ཚེམ་བུ་གཅིག་པོ་མ་རེད་ལག་ཤེས་གང་ཅིའི་ཐད་ནས་གང་ག་ལ་ད་ཁ་ཤས་དེ་མིང་ཁོ་རང་བརླག་འགྲོ་གི་འདུག་ལགས་འོང་དེ་འདྲས་ཆགས་འགྲོ་གི་འདུག་ལགས། ལགས་སོ།

བོད་ནང་ཏོག་དབྱིབས་རིམས་ནད་རྐྱེན་པས་མི་འདས་གྲོངས་ཕྱིན་པའི་གནས་ཚུལ་མུ་མཐུད་ཐོན་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་གྲངས་ཐོ་སོགས་ཕྱིར་བསྒྲགས་བྱེད་ཀྱི་མེད་མོད་ཡིན་ཡང་ཉེ་ཆར་འབྲེལ་ཡོད་ཉམས་ཞིབ་པས་སྙན་ཐོ་བཏོན་པའི་ནང་དུ་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་བཀག་སྡོམ་གྱི་སྲིད་ཇུས་མཚམས་འཇོག་བྱས་པ་ནས་བཟུང་བོད་ནང་དུ་རིམས་ནད་ཀྱིས་རྐྱེན་པས་བོད་མི་རྒན་འཁོགས་འབུམ་གཉིས་དང་ཁྲི་གཉིས་ལྷག་འདས་གྲོངས་སུ་འགྲོ་སྲིད་པའི་ཚོད་དཔག་གནང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་བོད་ཀྱི་དཀར་མཛེས་དང་སྡེ་དགེ་ལི་ཐང་ཉག་ཆུ་གསེར་རྟ་ཆབ་མདོ་ནག་ཆུ་ལྷ་ས་གཞིས་རྩེ་མཚོ་སྔོན་འབའ་རྫོང་རེབ་གོང་ཡུལ་ཤུལ་རྔ་པ་སོགས་བོད་ཀྱི་ས་ཁུལ་གང་སར་ཏོག་དབྱིབས་རིམས་ནད་ཀྱི་རྐྱེན་པས་མི་མང་པོ་འདས་གྲོངས་ཕྱིན་པའི་གནས་ཚུལ་གོ་ཐོས་ཡོང་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་གནས་ཚུལ་དེ་དག་སྦས་གསང་བྱས་པའི་རྐྱེན་གྱིས་ཞིབ་ཕྲའི་གྲངས་ཐོ་ཤེས་རྟོགས་ཐུབ་རྒྱུ་དཀའ་ལས་ཁག་པོ་ཆགས་ཡོད་པ་རེད་འདུག། ཡང་རྒྱ་གར་གཞུང་ཕྱོགས་ནས་ཧི་མ་ལ་ཡ་གི་ས་མཚམས་ཁུལ་དུ་རྒྱ་གར་དང་རྒྱ་ནག་དམག་དཔུང་བར་མུ་མཐུད་ནས་གདོང་ཐུག་ཡོང་རྒྱུའི་ཚོད་དཔག་གནང་གི་ཡོད་པ་རེད་འདུག་དེ་ཡང་རོའི་ཏེར་གསར་འགྱུར་ལས་ཁང་གིས་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་བའི་ནང་ཧི་མ་ལ་ཡའི་ཁུལ་གྱི་རྒྱ་གར་མངའ་འོག་ལ་དྭགས་ནང་གི་རྒྱ་གར་ཉེན་རྟོག་པས་རྒྱ་གར་སྲུང་སྐྱོབ་ཐད་ལ་དཔྱད་ཞིབ་གནང་སྟེ་རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་དམག་དཔུང་བཀོད་སྒྲིག་ལས་དོན་ཇེ་ཆེར་བཏང་བར་བརྟེན་ནས་རྒྱ་གར་དང་རྒྱ་ནག་དམག་དཔུང་བར་གདོང་ཐུག་བྱུང་ཡུལ་གྱི་ས་མཚམས་ཁུལ་དུ་མུ་མཐུད་ནས་གདོང་ཐུག་ཡོང་རྒྱུ་ཡིན་པའི་སྐོར་དཔྱད་ཞིབ་ཀྱི་གནས་ཚུལ་ནང་གསུངས་ཡོད་པའི་སྐོར་བཀོད་འདུག་ཡང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་མཆོག་གིས་ནེའུ་ཙི་ལན་གྱི་སྲིད་འཛིན་གསར་པར་འཚམས་འདྲི་གནང་འདུག་དེ་ཡང་འཚམས་འདྲིའི་ཕྱག་བྲིས་ནང་ནེའུ་ཙི་ལན་གཞུང་དང་མི་དམངས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་བདེན་དོན་ལ་རྒྱུན་མཐུད་ནས་རྒྱབ་སྐྱོར་གནང་བཞིན་པར་ཐུགས་རྗེ་ཞུ་རྒྱུ་དང་ཆབས་ཅིག་སྐུ་ཉིད་ཀྱི་གཞུང་གསར་པ་དང་མི་དམངས་ཀྱིས་མུ་མཐུད་ནས་འཚེ་མེད་ཞི་བའི་ཐབས་ལམ་དང་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་བོད་ཀྱི་བདེན་དོན་འཐབ་རྩོད་ལ་མུ་མཐུད་ནས་རྒྱབ་སྐྱོར་གནང་བའི་རེ་བ་ཡོད་ཅེས་གསུངས་འདུག། ཡང་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་ནས་བལ་ཡུལ་གྱི་སྲིད་བློན་གཞོན་པར་བལ་ཡུལ་གྱི་མི་སེར་གྱི་ཐོབ་ཐང་མེད་ལུགས་བཤད་དེ་གོ་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།